ད་དང་པོ་དེ་ལ་ཁ་སང་གི་ད་གསུང་ཆོས་དེ་གི་བརྗོད་གཞི་གཙོ་བོ་དེ་ཨ་ནི་སེམས་བྱུང་ལྔ་བཅུ་ང་གཅིག་གི་ནང་ནས་རྩ་ཉོན་དྲུག་ཟེར་ཡ་གི་ཨ་ནི་སྡེ་ཚན་དེ་གཅིག་རེད། ད་དེ་ད་འདོད་ཆགས་ཁོང་ཁྲོ་ང་རྒྱལ་དང་མ་རིག་ཐེ་ཚོམ་ལྟ་བ་དྲུག་ཟེར་ཡ་གི་སྡེ་དྲུག་འདི་གཅིག་བྱས། ད་དེ་ནས་ཨ་ནི་ཉེ་ཉོན་ཉི་ཤུ་ཟེར་བ་དེ་རེད། ཉེ་ཉོན་ཉི་ཤུ་ཟེར་བ་དེ་ཡང་གཅིག་རེད། ཁྲོ་བ་འཁོན་འཛིན་འཆབ་དང་འཚིག་ཅེས་སོགས་གསུངས་པ་ནང་བཞིན་ཉེ་ཉོན་ཉི་ཤུ་ཟེར། དེ་ནས་གཞན་འགྱུར་བཞི་ཟེར་ཡ་གི་སྡེ་ཚན་གཅིག་རེད་ད་དེ་ནང་ལ་གཉིད་དང་འགྱོད་པ་རྟོག་པ་དང་དཔྱོད་པ་སོགས་བྱས་ནས་དེའི་ཕྱིར། འོ་ད་འདི་སྐོར་ཆ་ཚང་གཅིག་ཞུས་པ་རེད་དེ་ནས་དེ་སྒང་ལ་ཨ་ནི་ཤེས་པ་ལ་རགས་པ་ཕྲ་བ་ཨ་ནི་ཤིན་ཏུ་ཕྲ་བ་གསུམ་ཡོད་སྟངས་འདི་དཔེ་ཆ་ནང་ལ་ཁ་གསལ་པོ་ཡོད་མ་རེད་བློ་ཐོག་མེད།

བདེ་བ་སྤྲད་མཁན་གྱི་བསམ་བློ་དེ་ཤུགས་ཆེ་རུ་ཡར་རྒྱས་བཏང་དགོས་རེད་དགོས་མ་རེད། དྲི་བ་དང་འབྲེལ་ནས་གལ་ཏེ་དེ་བྱེད་དགོས་ཀྱི་ཡོད་ན་ད་བྱེད་ཡ་གི་ཐབས་ལམ་དེ་ལ་དེང་རབས་ཀྱི་ཟེར་ནའི་འདྲ་སྤྱི་ཚོགས་ནང་ལ་དར་བཞིན་པའི་ཀྱི་ཐབས་ལམ་དེ་གིས་འཕྲལ་སེལ་གྱི་ཕན་ཐོགས་མ་གཏོགས་ཕུགས་རྒྱང་རིང་པོའི་ཕན་ཐོགས་མི་འདུག་བ། དེ་འདྲ་ཡིན་ཙང་ད། འཕྲལ་དང་ཕུགས། ནམ་ཞར་གཏན་གྱི་བདེ་བ། སྡུག་བསྔལ་མེད་པའི་བདེ་སྐྱིད། དགྲ་འདྲེ་གཅོད་ཀྱི་དང་དངོས་གནས་དྲང་གནས་ཀྱི། བཅས་ཀྱི། བརྟན་པོ་བཅས་ཀྱི། ཨ་ནི་བདེ་སྐྱིད་ཅིག་ཐོབ་འདོད་ཡོད་བ་ཡིན་ན། ཨ་ནི་བློ་སྦྱོང་ཉམས་ལེན། ཨ་ནི། མ་བྱས་རང་བྱས་རེད་དེ་ཡིན་ཙང་བློ་སྦྱོང་ཉམས་ལེན་བྱེད་དགོས་རེད་བ། དེ་འདྲ་ཡིན་ཙང་བློ་སྦྱོང་ཉམས་ལེན་བྱེད་ཡག་གི་ཆོས་དེ། ནང་པ་སངས་རྒྱས་པའི་ཆོས་ཁས་ལེན་མཁན་ཡིན་ན་ཡང་འདྲ། ཆོས་ཁས་མ་ལེན་མཁན་ཡིན་ན་ཡང་འདྲ། བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་ཕྱིན་ཆད། ཨ་ནི་བློ་སྦྱོང་ཉམས་ལེན་དེ་བྱེད་དགོས་པ་རེད་བྱས་ནས་འོ་ན་དེའི་བར་དུ་ཁྱེད་སང་ཉིན་བཞུད་པ་རེད་རེད་བ། ད་འདི་ཁ་སང་གི་བརྗོད་གཞི་དོན་བསྡུ་བྱས་དེ་དང་འབྲེལ་ནས་མི་མང་གི་དོ་སྣང་སྤྲོད་དགོས་ཡ་གཅིག་དེ། རྩ་ཉོན་དྲུག་ཟེར་ཡ་གི་ནང་ལོགས་ནས་ད་གང་ད། བསམ་བློའི་ནང་ལ་ད་སྡུག་གི་ཅིག་འདུག་བ། སྡུག་གི་ཅིག། ཨ་ལེ་རྙེད་ལེ་ཡ། ང་ད་རིང་འདི་ཅིག་ཡ་ནི། ད་མ་ཤི་རེད་དེ་དེ་ཞུ་གི་དེ་ཅིག་ཞུ། ད། རྩ་ཉོན་དྲུག་ཟེར་དེའི་ནང་ལོགས་ནས་རྩ་ཉོན་དྲུག་ཟེར་དེའི་ནང་ལོགས་ནས། སྤྱིར་བཏང་རྩ་ཉོན་དྲུག་ག་སྡུག་ཅག་རེད། ཡིན་ན་ཡང་སྡུག་གའི་ནང་ནས་སྡུག་ག་དེ་ག་རེ་ཆགས་བསྡད་ཀྱི་འདུག་བ་ལབ་ན། རྩ་ཉོན་དྲུག་གི་ནང་གི་ཨ་ནི་དང་པོ་ཁོང་ཁྲོ་ཟེར་བཞིན་འདུག་བ་ད་དེ་དངོས་གནས་དྲང་གནས་ཀྱི་ན་བཀྲ་མི་ཤིས་པ་སྡུག་ཤོས་ཅིག་དེ་དེ་རེད་ཤག་རང་དང་གཞན་ཨ་ནི་ཁང་པའི་ནང་ལ་ཡིན་ནའི་འདྲ་ཅིག་ཁྱོ་བ་སྐྱེས་མའི་བར་དུ་ཡིན་ནའི་འདྲ་ཕ་མ་བུ་ཕྲུག་བར་དུ་ཡིན་ནའི་འདྲ་དགེ་རྒན་དགེ་ཕྲུག་བར་དུ་ཡིན་ནའི་འདྲ། སྤྱི་ཚོགས་ནང་ལོགས་ལ་ཡ་ཨ་ནི་གཅིག་ཤ་རུས་གཅིག་པའི་སྤུན་ཟླ་བར་དུ་ཡིན་ན་ཡང་འདྲ། གཅིག་ག་རེ་ཟེར་དགོས་རེད། མི་རིགས་གཅིག་གི་བར་དུ་ཡིན་ན་ཡང་འདྲ། ཨ་ནི་དེ་ནང་བཞིན་གྱི་ད་འགྲོ་བ། སེམས་ཅན། ཐམས་ཅད་རང་གི་ཕ་མ་བྱེད་མྱོང་བ། གཅིག་པ་གཅིག་རྐྱང་རེད་དེ། ཡིན་ན་ཡང་དེའི་བར་དུ་ལ་ག་རེ་བྱེད་ནས་དགྲ་གཉེན་ཟེར་དབྱེ་བ་བྱས་ཏེ་ཡང་དེ་ཚོ་ཚང་མ། བཀྲ་མི་ཤིས་པ་འདི་གི་ཡོང་ཡ་ཚང་མ་ཁོང་ཁྲོ་འདི་གི་བྱེད་ཀྱི་འདུག་བ། དེ་འདྲ་ཡིན་པ་ཡིན་ཙང་རྩ་ཉོན་འདི་གི་ནང་ནས་རྩ་ཉོན་དྲུག་གི་ནང་ནས་ཀྱང་ཁོང་ཁྲོ་ཟེར་མཁན་འདི་དངོས་གནས་དྲང་གནས་ཀྱི་གནོད་ཚབས་ཆེ་ཤོས་ཀྱི་བསམ་བློ་འདི་ཆགས་ཀྱི་ཡོད་རེད་པ། དེ་ཡིན་ཙང་ཨ་ལེ་སྔོན་ལ་ཡང་མི་མང་ཚོ་ཡི་རྩ་བའི་གཅིག་གི་ང་རང་ཚོ་ཚང་མས་སེམས་ཀྱི་སྐྱོན་ཚང་མ་མེད་པ་བཟོ་དགོས་རེད་དེ་ཡིན་ན་སྡེབ་གཅིག་ལ་བཟོ་ཐུབ་པ་མེད་པ་ཡིན་དུས་ཨ་ལེ་སྔོན་ལ་དང་པོ་སྡུག་ག་སྡུག་ག་དེ་ཨ་ནི་གཅིག་མ་གཅིག་མེད་པ་བཟོ་ཡ་དང་མེད་པ་བཟོ་མ་ཐུབ་ན་ཡང་ཁོའི་ཤུགས་དེ་མར་བཅག་དགོས་ཡ་དེ་གལ་ཆེན་པོ་རེད་དེ་འདྲ་ཡིན་ཙང་ཚང་མས་ཀྱི་ཁོང་ཁྲོ་དེ་ཨ་ནི་མར་གཅིག་བཅག་ཡག་ཁོང་ཁྲོ་དེ་མར་གཅིག་ཤུགས་ཆེ་རུ་བཏང་ནས་གནོན་ཡག་འདི་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་བྱས་ནས་ནན་པོ་བྱེད་ཞུ་འདོད་བྱུང། ཨོ་ད་དེ་ནས་ད་ཡང་རྩ་ཉོན་དྲུག་གི་ནང་ལ་སྡུག་པ་གཅིག་དེ་ག་རེ་ཡོད་རེད་ལབ་ན་ཨོ་ད་ཨ། འདོད། འདོད་ཆགས་ཁོང་ཁྲོ་ང་རྒྱལ་དང་མ་རིག་ཐེ་ཚོམ། ཨོ། ད་ལྟ་འདི། འདི་རེད་གཉིས་པ་ལས་རོ། འདོད་ཆགས་ཁོང་ཁྲོ་ང་རྒྱལ་དང་མ་རིག་ཐེ་ཚོམ་ལྟ་བ་དྲུག་ལབ་པའི་གཉིས་པ་ཁོང་ཁྲོ་དེ་བྱས། ད་འདི་ནི། སྡུག་ག་གཅིག་དེ་མ་རིག་ཐེ་ཚོམ་ལྟ་བ་དྲུག་ཟེར་ལྟ་བ་དེ། ལྟ་བ་དེ་ཉོན་མོངས་ཅན་གྱི་ལྟ་བ་རེད་བ། སྐབས་འདིར་བཤད་པའི་ལྟ་བ་ནི་ཉོན་མོངས་ཅན་གྱི་ལྟ་བ། ད་ཉོན་མོངས་ཅན་གྱི་ལྟ་བ་ཟེར་ཡ་དེ།

ད་ང་ཚོས་འདི་ནས་ཕར་བལྟས་ཡོང་དུས་ཕ་གི་ཐག་ཁྲ་དེ་ཨ་ནི། ཕྱོགས་གཅིག་ནས་ཐག་པ་བྱས་ཁ་དོག་དེ་ཁྲ་མོ་ཁྲ་ཁྲ་ཡོད་ཙང་སྦྲུལ་གྱི་ཚོན་ཁྲ་དང་འདྲ་བོ་ཡོད་མཁན་བྱས། དེའི་སྒང་ལ་ཐག་ཁྲ་འདི་ཡང་སྦྲུལ་གྱི་བཟོ་ལྟ་ནང་བཞིན་ཅིག་འཁྱིལ་བྱས་ཡོད་པ་ཡིན་ན། ད་སྦྲུལ་གྱི་གཟུགས་པོའི་དབྱིབས་ནང་བཞིན་ཅིག་ཡོད་པ་བྱས། ཨ་ནི་དེ་འདྲ་བྱས་ཁ་དོག་དེ་ལ་ཡང་རྐྱེན་འདྲ་བོ་དེ། ཉིན་གུང་པའི་གསལ་ལེ་དེ་མེད་པར་བྱས། ནག་གུང་ཆགས། ནག་གུང་དུ་ཆགས། དེ་འདྲའི་ནག་གུང་དུ་ཆགས་དེ་ཡི་རྐྱེན་གཅིག་བྱས། དེ་ནས་སོ་སོའི་ངོས་ནས་ཕ་གིར་ཐག་ཁྲ་དེ་ལ། སྦྲུལ་མ་རེད་དེ་སྦྲུལ་རེད་བསམ་པའི་བསམ་བློ་གཅིག་འཁོར་ཡ་གཅིག་འདུག་བ། འོ་འདུག་ཟེར་བྱས་ནས་གཉིས་འདུག་བ། ནག་གུང་ཆགས་ཡ་གི་གནས་སྐབས་གཅིག། ནག་གུང་ཆགས་པ་དེ་གིས་རྐྱེན་བྱས་ནས། ཐག་ཁྲ་དེ་སྦྲུལ་མ་ཡིན་བཞིན་དུ་སྦྲུལ་རེད་བྱས་ནས་འཛིན་པའི་བློ་གཅིག་གཉིས་སྐྱེ་ཡ་འདུག་བ། ག་དག་ག་དག་རྐྱེན་གཉིས་འདུག་བ་དེ་འདྲའི་དོན་དག་གཉིས་འདུག་བ། དེ་ནང་བཞིན། རྩ་ཉོན་དྲུག་གི་ནང་གི་ལྔ་པ། མ་རིག་པ་ཟེར་ཡ་དེ་ག་འདྲ་རེད་ལབ་ན་འོ་དེ། ས་ཆ་ནག་གུང་ཆགས་པའི་བཟོ་འདྲ་དེ་རེད། ཇི་ལྟར་སེམས་ཀྱི་ནང་ལ་མ་རིག་པ་རྩ་ཉོན་དྲུག་གི་ནང་གི་ལ་རྩ་ཉོན་དྲུག་གི་ནང་གི་མ་རིག་པ་ཟེར་ཡ་འདི་སླེབས་ཡོང་དུས། སེམས་འདི་དཔེ་རྨོངས་པ་ཆགས་རྨོངས་པ་མ་རིག་པ་ལབ་པ་ནང་བཞིན་སེམས་ནག་གུང་སོ་ཅི་ད་གིན་ཕྱི་ལོགས་ལ་ཁང་པའི་ཕྱི་ལོགས་ལ་ཨ་ནི་ནག་གུང་ཆགས་སོང་ཟེར་གཅིག་ས་ཆ་དེ་ནག་གུང་ཆགས་སོང་ལབ་པ་ནང་བཞིན་སེམས་དེ་ལ་མུན་པ་བབས་པ་ལྟ་བུ་ཅིག་ནག་གུང་འདྲ་བོ་ཅིག་འོ་དེ་དེ་ལ་རྩ་ཉོན་དྲུག་གི་ནང་གི་མ་རིག་པ་དེ་ཡིན་ཙང་ནག་གུང་ཆགས་ཡ་དེ་ཡང་སྐྱོན་ཆ་གཅིག་རེད་བ། ད་སེམས་ལ་རྨོངས་པའི་གི་མུན་པ་དེ་བབས་ཚར་བའི་གཞུག་གུ་ལ་ད་དཔེར་ན་ད་གིན་ཐག་ཁྲ་དེ་སྦྲུལ་མ་རེད་དེ་སྦྲུལ་རེད་བསམ་པའི་བློ་གཅིག་སྐྱེ་གི་འདུག་བ། དེའི་ཚོད་དེ་སོ་སོའི་གི་སེམས་ཀྱི་ནང་ལ། ཨ་ནི་བདག་དང་ཕུང་པོ་ལ་སོགས་པའི་ཤེས་བྱ་ཚང་མ་རང་དབང་གིས་གྲུབ་པ་མ་རེད་དེ་རང་དབང་གིས་གྲུབ་པ་རེད་བསམ་པའི་འཛིན་པ་སྐྱེ་གི་ཡོད་པ་རེད། འོ་འདི་རྩ་ཉོན་དྲུག་གི་ནང་གི་དྲུག་པ། ཉོན་མོངས་ཅན་གྱི་ལྟ་བ་ཟེར་ཡ་དེ་རེད། དེ་ཡིན་ཙང་རྩ་ཉོན་དྲུག་གི་ནང་གི་ལྔ་པ། མ་རེད་བཞི་པ་མ་རིག་པ་དེ་ག་རེ་རེད་བས། རྩ་ཉོན་དྲུག་གི་ནང་གི་དྲུག་པ་ཉོན་མོངས་ཅན་གྱི་ལྟ་བ་ཟེར་ཡ་དེ་ག་རེ་རེད་ཟེར་ལབ་ན་ཁོ་གཉིས་དཔེ་འདིའི་སྒང་ནས་བསམ་བློ་བཏང་ན་ཡག་པོ་ཡོད་རེད། ཕྱི་ལོགས་ལ་ནག་གུང་ཆགས་པའི་གི་ཚོད་དེ་རང་གི་སེམས་པས་མི་ཤེས་པའི་རྨོངས་པ་འཐིབ་བསྡད་གི་ཚོད་དེ་རྩ་ཉོན་དྲུག་གི་ནང་གི་མ་རིག་པ་རེད་ལབ་པ་བཞི་པ་མ་རིག་པ་དེ་རེད། འོ་ན་རྩ་ཉོན་དྲུག་གི་ནང་གི་དྲུག་པ་ཉོན་མོངས་ཅན་གྱི་ལྟ་བ་ཟེར་ཡ་དེ་ག་རེ་རེད་ལབ་ན་ཐག་ཁྲ་སྦྲུལ་མ་ཡིན་པ་ལ་སྦྲུལ་ཡིན་པར་འཛིན་པ་ནང་བཞིན་ང་ཚོའི་སེམས་ཀྱིས་ཆོས་རྣམས་རང་དབང་གིས་གྲུབ་པ་རང་ངོས་ནས་གྲུབ་པ་མ་ཡིན་བཞིན་དུ་རང་དབང་གིས་གྲུབ་པར་འཛིན་ཡ་གི་བློ་ཞིག་འདུག་བ་ཨོ་དེ་གི་དཔེ་རེད་ཟེར་ཨོ་དུ་དཔེ་དང་སྦྱར་ནས་བསམ་བློ་བཏང་ན་ཨ་ནི་ཡག་པོ་འདུག་ཨ། ད་དོན་དག་མདོར་བསྡུས་ན་ངས་མི་མང་ལ་དོ་སྣང་སྤྲད་དགོས་རེད་ཟེར་ཡ་དེ་ཨ། ས་རུབ་པའི་གི་ནག་ཁུང་དེ་ཡང་དགོས་ཡ་མི་འདུག་ཨ། ནག་ཁུང་ཆགས་ན་ཨ་ནི་གནས་ཚུལ་གང་ཡང་མ་མཐོང་བ་ཆགས་ཀྱི་འདུག་བ་དེ་ནང་བཞིན་སེམས་ཀྱི་ནང་ལ་རྨོངས་པའི་མུན་པ་དེ་སླེབས་སོང་ན་ཨ་ནི་གང་ཡང་མ་ཤེས་པ་ཆགས་ནས་སྐྱོན་ཆེན་པོ་གཅིག་འདུག་བ་བྱས་ཙང་འདི་སེལ་དགོས་གཅིག་རེད་དོ་སྣང་སྤྲད་ནས་འདི་མེད་པ་བཟོ་དགོས་རེད་ད་ཡང་ཐག་ཁྲ་དེ་སྦྲུལ་མ་རེད་བ་ཐག་ཁྲ་ཁོ་རང་གི་དངོས་ཡོད་གནས་ཚུལ་དེ་སྦྲུལ་མ་ཡིན་པ་ནང་བཞིན་དེ་སྦྲུལ་རེད་མི་འདུག་ཐག་ཁྲ་ཐག་པ་རང་རེད་བསམ་ན། ཞེད་སྣང་སྐྱེ་ཡ་ལ་སོགས་པ་གང་ཡང་ཡོང་གི་མ་རེད་བ་ཁོ་དངོས་ཡོད་གནས་ཚུལ་དེ་ཤེས་པ་རེད་བ། ད་ཐག་ཁྲ་དེ་ཐག་ཁྲ་རང་རེད་ཟེར་གྱི་དངོས་ཡོད་གནས་ཚུལ་དེ་མ་ཤེས་པ་བྱས། ཐག་ཁྲ་དེའི་སྒང་ལ་སོ་སོའི་སེམས་ཀྱིས་གསར་པ་ཅིག་བཟོས་ནས་སྒྲོ་བཏགས་ནས་དེ་སྦྲུལ་མ་ཡིན་པ་ལ་སྦྲུལ་རེད་ཟེར་སྒྲོ་བཏགས་སོང་ན། བློ་འདི་ག་རེ་ཆགས་སོང་འཁྲུལ་འགྲོ་སོང་བ། བློ་འདི་ཕྱིན་ཅི་ལོག་ཆགས་སོང་བ། དངོས་ཡོད་གནས་ཚུལ་དང་མ་མཐུན་པར་འཇུག་པའི་བློ་ཆགས་སོང་བ། ད་ཐག་ཁྲ་སྦྲུལ་མ་ཡིན་པ་ལ་སྦྲུལ་རེད་ཟེར་ནས་འཛིན་ཡོང་དུས་འཛིན་པ་དེ་གིས་རྐྱེན་བྱས་ནས་ཨ་ནི་ཞེད་སྣང་སླེབས་ཡག་དང་ད་ག་རེ་བྱེད་དགོས་ན་བསམ་པ་དང་མང་པོ་ཅིག་ཡོང་གི་འདུག་བ། འོ་དེ་ནང་བཞིན་ཆོས་རྣམས་ཟེར་དེ་ཐག་ཁྲ་དེ་བྱས། ཐག་ཁྲ་གི་དཔེ་དེ་ཆོས་རྣམས་བྱས། ཐག་ཁྲ་དེ་གི་དངོས་ཡོད་གནས་ཚུལ་སྦྲུལ་མ་ཡིན་པ་ལབ་པ་ནང་བཞིན་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་རང་དབང་གིས་མེད་པ། རང་བཞིན་གྱིས་མེད་པ་དེ་བྱས། ཐག་ཁྲ་སྦྲུལ་མ་ཡིན་པ་ལ་སྦྲུལ་དུ་འཛིན་ཟེར་ནས་ལབ་ཡོང་དུས་ཆོས་རྣམས་རང་དབང་གིས་མེད་པ་ལ་རང་དབང་གིས་ཡོད་པར་འཛིན་ཟེར་ཡ་དེ་བྱས། ཐག་ཁྲ་སྦྲུལ་དུ་འཛིན་པ་ལ་བརྟེན་ནས་ཞེ་སྡང་སྐྱེས་སོང་འདྲ་མི་འདྲ་ཆགས་ཀྱི་འདུག་ལབ་པ་ནང་བཞིན་ཆོས་རྣམས་རང་དབང་གིས་མེད་པ་ལ་རང་དབང་གིས་ཡོད་པར་འཛིན་པའི་ཉོན་མོངས་ཅན་གྱི་ལྟ་བ། དེ་སྐྱེས་པའི་དབང་གིས་ཨ་ནི་ཆགས་སྡང་སྐྱེ་ཡོང་གི་རེད། ཆགས་སྡང་དེ་སྐྱེ་ཡོང་ནི་ལས་བསགས་པ་དེ་ལ་བརྟེན་ནས་སྡུག་བསྔལ་འདྲ་མི་འདྲ་མྱོང་དགོས་པ་ཆགས་ཡོད་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས། ཐག་ཁྲ་གི་དངོས་ཡོད་གནས་ཚུལ་ཤེས་པ་ཡིན་ན་ཨ་ནི་དངོས་ཡོད་གནས་ཚུལ་ཤེས་པའི་བློ་དེ་ཡང་དག་པ་ཡིན་ཙང་དེ་ལ་བརྟེན་ནས་སྐྱོན་ཡོང་ཡ་མི་འདུག་བ། དེ་ནང་བཞིན་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་རང་དབང་གིས་མེད་པའི་སྟོང་པ་ཡིན་པ་དེ་ཤེས་སོང་ན། སེམས་དེ་སྟོང་ཉིད་ལ་ཡར་བཞག་ཐུབ་པ་ཡིན་ན། ཨ་ནི་སེམས་ཀྱི་ནང་ལ་ཆགས་སྡང་དང་རྣམ་རྟོག་འདྲ་མི་འདྲ་སྐྱེས་ནས་མ་སྐྱིད་པ་དང་འདྲ་མི་འདྲ་བཀྲ་མི་ཤིས་པ་དེ་ཚོ་ཡོང་ཡ་མེད་པ་ཆགས་འགྲོ་གི་རེད། བྱས་ཙང་དེ་འདྲ་ཡིན་པ་ཡིན་དུས། ང་རང་ཚོ་མི་མང་གིས་དོ་སྣང་སྤྲད་དགོས་ཡ་དེ། སངས་རྒྱས་ཀྱི། སངས་རྒྱས་ཀྱིས་གསུངས་པ་རེད་ཟེར་རྒྱུ་མཚན་མ་ཡིན་པར་ཆོས་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་དེ། རང་དབང་གིས་ཡོད་མ་རེད་རང་བཞིན་གྱིས་ཡོད་མ་རེད། ད་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་རང་བཞིན་གྱིས་མེད་པ་རང་དབང་གིས་མེད་པ་འདི་ང་ཚོས་ཤེས་ཀྱི་མི་འདུག་འདི། ཤེས་པ་ཅིག་བྱེད་དགོས་རེད། དེ་འདྲ་ཡིན་མ་ཡིན་ཙང་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་འདི་རང་གིས་ཤེས་ཐུབ་པ་བྱུང་ན་ཨ་ནི་དཀའ་ངལ་ཚང་མ་སེལ་འགྲོ་གི་ཡོད་རེད། དཀའ་ངལ་འདྲ་མི་འདྲ་མང་པོ་ཡོང་ཡ་དེ་ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་མ་ཤེས་པའི་དབང་གིས་ཡོང་བ་རེད། ཆོས་རྣམས་ཀྱི་དངོས་ཡོད་གནས་ཚུལ་ལ་ཕྱིན་ཅི་ལོག་ཏུ་འཛིན་པའི་བློ་ཡི་དབང་གིས་ཡོང་བ་རེད། དེ་འདྲ་ཡིན་ཙང། རྩ་ཉོན་དྲུག་གི་ནང་གི་བཞི་པ། མ་རིག་པ་འདི་ཡང་མེད་པ་བཟོས་བ་བཟོ་དགོས་པ་མ་ཟད་དེ་ལས་ཀྱང་སྡུག་ག་དེ། རྩ་ཉོན་དྲུག་གི་ནང་གི་དྲུག་པ་ཉོན་མོངས་ཅན་གྱི་ལྟ་བ་ཟེར་ཡ་དེ་ཕྱིན་ཅི་ལོག་ཏུ་འཛིན་པའི་ལྟ་བ་ངན་པ་དེ་མེད་པ་བཟོས་བ་རེད། ཅེས་ཁེངས་སོང་ཨ། འོ་ད་འདི། ད་རེས་ངས་གནད་འགག་ཅིག་ཞུས་ཡོད་ཨ། ད་དེ་ནས་ཉེ་ཉོན་ཉི་ཤུ། ད་ཉེ་ཉོན་ཉི་ཤུ་དེ་གིས་དེ་ཚང་མ་སྡུག་ག་རེད། ཡིན་ནའི་ད་དེ་ནང་ནས་ཡང་ང་ཚོ་གིས་དང་པོ་ཤུགས་རྒྱབ་ནས་བཀག་དགོས་ཡ་དེ། ཁྲོ་བ་འཁོན་འཛིན་ཟེར་བའི་ཁྲོ་བ་དེ་རེད་བ།

སེམས་ཀྱི་རིགས་མང་པོ་ཅིག་དེ། སེམས་སྡུག་ག་ཡིན་ན་ཡང་གོམས་པའི་དབང་གིས་ཤུགས་ཆེ་རུ་འགྲོ་ཡ་ཡོད་རེད། སེམས་ཡག་ག་ཡིན་ན་ཡང་གོམས་པའི་དབང་གིས་ཤུགས་ཆེ་རུ་འགྲོ་ཡ་ཡོད་རེད། དེ་འདྲ་ཡིན་ཙང། ད་ལྟ་རྩ་ཉོན་དྲུག་གི་ནང་གི་ཁོང་ཁྲོ་དེ་ག་འདྲས་ཤུགས་ཆེ་རུ་འགྲོ་གི་འདུག་ཉེ་ཉོན་ཉི་ཤུ་གི་ནང་གི་ཁྲོ་བ་ཟེར་ཡ་དེ་ག་འདྲས་ཤུགས་ཆེ་རུ་འགྲོ་གི་འདུག་ཟེར་ཡ་དེ་བརྟག་དཔྱད་བཏང་བ་ཡིན་ན་གོམས་པའི་དབང་གིས་ཤུགས་ཆེ་རུ་འགྲོ་གི་འོ་རེད་གོམས་འདྲིས་ཀྱི་དབང་གིས། དེ་འདྲ་ཡིན་ཙང་ཁོང་ཁྲོ་སྐྱེ་ཡ་ལ་གོམས་འདྲིས་བྱེད་རྒྱུ་ཡོག་མ་རེད། ཁོང་ཁྲོ་སྐྱེ་ཡ་ཁོང་ཁྲོ་འདི་ཡར་སྐྱེ་ཡོང་དུས་ཙམ་པ་ཁོ་ལ་ཡ་དབང་ཆ་སྤྲད་རྒྱུ་ཡོག་མ་རེད། ཁོང་ཁྲོ་ཁོ་ལ་ཡ་སྐྱེ་རུ་བཅུག་ཡ་གི་གོ་སྐབས་སྤྲད་རྒྱུ་ཡོག་མ་རེད། གལ་ཏེ་སྐྱེ་ཡོང་གི་འདུག་ན་ཡང་བྱུང་ན་ལམ་སང་གོ་བཅག་ཞུ། གལ་ཏེ་མགོ་ལྕག་གཞུ་མ་ཐུབ་ན་ཡང་གཙོ་འཁོར་བསྡད་ནས་ཡ་ད་ང་ཁོང་ཁྲོ་ལངས་གི་འདུག་ད་འདི་ལངས་པ་དེ་ཡག་པོ་མེད་རང་གཞན་ཚང་མ་མ་སྐྱིད་པ་བཟོ་གི་རེད་ལ་ད་ནི་སེམས་ཕར་ཚུར་རྣམ་གཡེང་འདྲ་བོ་ཅིག་བཏང་ནས་བྱས་ནས་ཁོང་ཁྲོ་མ་ཁོང་ཁྲོའི་མེ་དེ་ག་ལེར་ཞེས་བརྗོད་ཡ་འདོད། བྱུང་ན་ནི་ད་ལྟ་གཤམ་ལ་ལབ་ཀྱི་རེད་བ་ཁོང་ཁྲོ་ཁོ་རང་ལ་བ་ཅིག་གིས་སྐྱོན་འདི་ཚོ་བལྟས་ནས་ཨ་ནི་ཁོང་ཁྲོ་མར་ཆུང་ཡ་འདྲ་བོ། ད་དུང་འདིའི་སྒང་ལ་ཁོང་ཁྲོ་གི་གཉེན་པོ་བྱམས་པ་དང་བརྩེ་བས་ཀྱི་མེ་དེ་གིས་ག་ཚ་ཆུ་འདི་ཚོ་བྲེས་ཏེ་ད་ནི་ཁོང་ཁྲོའི་མེ་སྒང་ལ་བླུགས་ནས་ཨ་ནི་ཆུང་འགྲོ་ཡ་འདྲ་དེ་འདྲའི་འདྲ་བོ་དེ་འདྲའི་གི་ཐབས་ཤེས་བྱས་ནས་གང་ལྟར་ཁོང་ཁྲོ་ལ་གོ་སྐབས་སྤྲད་རྒྱུ་ཡོད་མ་རེད་གོ་སྐབས་ཁོང་ཁྲོ་ལངས་ཡས་ལ་གོ་སྐབས་བསྐྲུན་ཡོད་མ་རེད་གོ་སྐབས་གཅིག་བསྐྲུན་ཉེན་དུ་བྱས་ན་ནི་ཁོ་པས་ཞེ་པོ་ཅིག་ཤུགས་ཆེ་རུ་འགྲོ་ཡས་ཡོད་རེད་ཡག་པོ་ཡོད་མ་རེད་འོ་ད་འདི་འདི་གཅིག་ལབ་སྙིང་འདོད་སོང་ད་དེ་ནས་གཞན་འགྱུར་བཞི་གི་ཁ་ཐུག་དེ་ལ་ཁ་སང་ཞུ་བ་ནང་བཞིན་ཀུན་སློང་གི་སྟོབས་ཀྱིས་དགེ་བ་མི་དགེ་བ་ལ་འགྲོ་གི་ཡོད་ཙང་ང་རང་ཚོ་ལ་ཡ་དགེ་བ་ཤུགས་ཆེན་པོ་གཅིག་དང་དགེ་བ་རྒྱུན་རིང་པོ་གཅིག་གསག་ཡག་གི་ཐབས་ཤེས་ཡག་ཤོས་དེ་ག་རེ་རེད་ལབ་ན། དཔེར་ན་གཉིད་ཅིག་འདྲ་བོ་ཆ་བཞག་ན་ཨ་ནི་ཉལ་བའི་རྣལ་འབྱོར་དང་འབྲེལ་ནས་བྱས་ན་ཡག་པོ་རེད། མང་ཆེ་བ་ཆུ་ཚོད་དྲུག་བདུན་ཉལ་གི་རེད་བ། ད་ཁྱེད་རང་ཆུ་ཚོད་དྲུག་བདུན་སྒོམ་བརྒྱབ་ལབ་ན་ཁག་པོ་ཞེ་པོ་རེད་བ། ད་འདི་འདྲ་གྱི་ཆུ་ཚོད་ས་དྲུག་བདུན་འདི་འདྲས་ཉམས་ལེན་བྱེད་མ་ཐུབ་པ་དགེ་བ་གསག་ཐུབ་ཀྱི་མི་འདུག་ན། དགོང་དག་མ་ཉལ་ཁ་ལ་འོ་ང་ཆུ་ཚོད་དྲུག་བདུན་ཉལ་གྱི་ཡོད་དེ་ཉལ་རྒྱུ་ཚང་མ་དགེ་བ་ལ་འགྱུར་བ་བྱེད་ཀྱི་ཡིན་ལབ་ནས་མ་ཉལ་གོང་ལ་ཡ་བྱམས་སྙིང་རྗེ་ལ་སོགས་པ་སྐྱབས་འགྲོ་ལ་སོགས་པ་ག་ཚོད་ཡག་པོ་སྒོམ་ཐུབ་ཐུབ་སྒོམ་ཨ་ནི་དེ་འདྲ་གྱི་བྱམས་པ་དང་སྙིང་རྗེ་གྱི་བསམ་བློ་གཏང་གི་གཏང་གི་གཉིད་ཁུག་ཐུབ་ན། ཆུ་ཚོད་དྲུག་བདུན་ག་ཚོད་གཉིད་ཁུག་པ་ཚང་མ་དགེ་བར་འགྲོ་གི་ཡོད་རེད་ད་འདི་ཉི་མ་གཅིག་ཉལ་ཉི་མ་གཉིས་ཉལ་གསུམ་ཡོང་དུས་ཉི་མ་རེ་རེ་ལ་མ་མཐའ་ཆུ་ཚོད་དྲུག་བདུན་སོ་སོ་དགེ་བ་དཀའ་ལས་མེད་པའི་ཐོག་ནས་དགེ་བ་གསག་ཐུབ་ཡ་ཞིག་འདུག་འདུག་བ་དེ་གོ་སྐབས་ཟིན་དགོས་རེད་བྲིས་འདུག་བ་དང་ངའི་བསམ་པ་གཅིག་ཏུ་དེ་རེད་ཨ་ནི་དེ་མ་ཡིན་པས་ནི་རྒྱུན་དུ་ཉིན་གུང་གཉིད་ཁུག་ཡ་དེ་ཚོ་ལ་ཡིན་ན་ཡང། ཀུན་སློང་གི་སྟོབས་ཀྱིས་དགེ་བར་འགྱུར་ཡ། དེ་ནང་བཞིན་གྱི་འགྱོད་པ་སྐྱེ་ཡ་དེ་ཚོ་སྡིག་པ་བྱས་པ་དང་སྐྱོན་གྱི་བསམ་བློ་ཉོན་མོངས་ཀྱི་དབང་དུ་སོང་བ་སྡིག་པ་བྱས་པ་ལ་འགྱོད་པ་མང་ཙམ་སྐྱེས་ན་འགྱོད་པ་ཚང་མ་དགེ་བ། དེ་ནང་བཞིན་གྱི་ག་ཚོད་རེད། རྟོག་དཔྱོད་གཉིས་རིག་པ་འདྲ་བོ་ཅིག་ང་ཚོ་ཡོད་ནི་ཡོད་རེད་རྟོག་དཔྱོད་གཉིས་དེ་དགེ་བའི་དམིགས་པ་ལ་རྟོག་དཔྱོད་བྱས་པ་ཡིན་ན་རྟོག་དཔྱོད་ཚང་མ་དགེ་བ་རེད། མི་དགེ་བའི་དམིགས་པ་དང་སྡིག་པ་བྱེད་ཡས་ཐོག་ལ་ད་རིག་པ་ཞེ་པོ་བཏང་བསྡད་པ་ཡིན་ན་རྟོག་དཔྱོད་མི་དགེ་བ་རེད། དཔེར་ན་ཆ་བཞག་པ་ཡིན་ན་མི་གསོད་ཡ་དང་དམག་རྒྱག་ཡ་དང་དེ་འདྲའི་ཐོག་ལ་ཞེ་པོ་གཅིག་གིས་རྟོག་དཔྱོད་གཉིས་བེད་སྤྱོད་བཏང་ན་ཚང་མ་སྡིག་པ་རེད་བ། ད་དགེ་བ་བྱེད་ཡས་སྒང་ལ་རྟོག་དཔྱོད་གཉིས་དེ་ག་ཚོད་བེད་སྤྱོད་བཏང་བ་ཡིན་ན་ཚང་མ་དགེ་བ་རེད་བ། འོ་ན་དེ་ཚོ་གྲས་དེ་ཤེས་ཡ་གལ་ཆེན་པོ་རེད། ད་དེ་ཡིན་རྗེས་ཀྱི། ཁ་སང་གི་བརྗོད་གཞིའི་ཐོག་ལ་ཨ་ནི་དོན་བསྡུ་ཡང་ཆགས་སོང་ཨ་ནི་ཁ་སྐོང་ཡང་ཕྲན་བུ་ཞུས་རེད་སོང་ང་འོ་འདི་ཐུགས་དོན་གཉེར་ཨ་ཡག་པོ་འདུག་ཨ་འདི་གཅིག་བྱས་འོ་ཡ་ད་འདི་ནས་མར་བྱས་ནས་དེ་རིང་གི་བརྗོད་གཞི་དེ་རེད་ད་དེ་རིང་གི་བརྗོད་གཞི་དེ་ད་ང་ཚོའི་རིག་པ་ཤེས་རབ་དང་རྟོག་དཔྱོད་གཉིས་བེད་སྤྱོད་བཏང་ནས་རིག་པ་ད་བེད་སྤྱོད་བཏང་དགོས་ཡ་ཆགས་ཀྱི་ཡོད་རེད་རེད་སོང་ང་ད་འདིའི་ནང་ལ་གཙོ་བོ་དེ་བློ་སྦྱོང་ཉམས་ལེན་བྱེད་དགོས་རེད་ཟེར་གྱི་འགྲེལ་བཤད་དེ་ཁ་སང་གཅིག་བརྒྱབ་པ་རེད་དེ་སྤྱི་བཏང་གི་འགྲོ་སྟངས་གཅིག་བྱས་ད་དེའི་ནང་ནས་ནང་པ་སངས་རྒྱས་པའི་གསུང་རབ་དང་འབྲེལ་ནས་སངས་རྒྱས་ཀྱིས་གསུངས་པའི་གསུང་དང་འབྲེལ་ནས་བློ་སྦྱོང་ཉམས་ལེན་བྱེད་དགོས་རེད་ཟེར་གཅིག་པུས་ད་རིང་མར་ཐོན་ཡོང་དགོས་རེད་འདི་གནད་འགག་ཆེན་པོ་གཅིག་ད། འདི་དོན་ཚན་གཅིག་ད་ལྟ་མདོར་བསྟན་ཡིན་ད་ད་རིང་གི་བརྗོད་གཞི་དེ་ཡིས་མདོར་བསྟན་ཤེས་དགོས་ད་མདོར་བསྟན་རྒྱས་བཤད་དོན་བསྡུ་གསུམ་ནས་མདོར་བསྟན་ད་རིང་འདི་གཅིག་ཐོན་དགོས་རེད། ད་གཉིས་པ་ག་རེ་ཐོན་དགོས་རེད་ལབ་ན་བློ་སྦྱོང་ཉམས་ལེན་བྱས་པའི་སྐབས་ལ་བློ་སྦྱོང་ཉམས་ལེན་བྱེད་ཡག་གི་ཐབས་ལམ་གར་ག་རེ་ཡོད་རེད་ཟེར་དེ་གཅིག་ཐོན་དགོས་རེད། དེ་ནས་དུས་ཚོད་བྱུང་ན་ཨ་ནི་བློ་སྦྱོང་ཉམས་ལེན་བྱེད་སྟངས་དཔེ་མཚོན་དང་འབྲེལ་ནས་ཐོན་དགོས་རེད་ཨོ་འདུག་ཟེར་ནས་ད་རིང་གི་བརྗོད་གཞི་དེ་དེ་རེད་ཟེར་ད་རྒྱས་པ་ཞུ་གི་ལ་ད་ཆ་གི་ཟེར་ཡ། ཤོག་གྲངས་ལྔ་བཅུ་ང་བཞི། ཐིག་ཕྲེང་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་པ་དྲུག་པ་བདུན་པ་བརྒྱད་པ། ཨོང་ཡ། ཁྱད་པར་དུ་སྟོན་པའི་རྗེས་འཇུག་ནང་པ་རྣམས། སེམས་གཙོ་སྨྲ་བའི་རིང་ལུགས་པ་ཡིན་པའི་ཆ་ནས་བློ་སྦྱོང་ཉམས་ལེན་ངེས་པར་དུ་བྱེད་དགོས་རེད། བྱེད་དགོས་པ་སྟེ་ཟེར་དུས་རྒྱུ་མཚན་འདྲེན་པའི་ལྷག་བཅས་ཀྱི་སྒྲ་རེད་པ་ཨོང་བྱེད་དགོས་པ་སྟེ་བྱེད་དགོས་རེད་གང་ཡིན་ཟེར་ན་ད་ད་འདི་མར་ཨང་གི་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་ཨང་གི་བདུན་བརྒྱབ་ནས་འགྲེལ་བཤད་བརྒྱབ་ཡོད་ལ། དེ་གཏིང་ཟབ་པོ་ཡོད་རེད་དགོངས་པ་ཡག་པོ་བཞེས་པ་རེད་ད་མར་འགྲེལ་བཤད་རྒྱག་གི་ད་སྨྱུ་གུ་འདྲ་ཡོད་ན་སྨྱུ་གུ་ལག་པ་ཉག་ཆེན་འདྲ་བཏགས་ད་འདིར་མར་ཡིན་ད། ད། བློ་སྦྱོང་ཉམས་ལེན་བྱེད་དགོས་རེད་བྱེད་དགོས་རེད་ཟེར་ཡག་གི་རྒྱུ་མཚན་གནད་འགག་འདྲ་བོ་དེ་ག་རེ་ག་རེ་རེད་ཟེར་ན། སངས་རྒྱས་པའི་གསུང་རབ་ལས་དང་པོ་ད། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་ཞེས་དང། བྱེད་པ་པོ་ནི་སེམས་ཙམ་ཡིན་པར་འདོད། ཅེས་པས། བདེ་སྡུག། བླང་དོར་བཟང་ངན་གྱི་ཆོས་ཀུན་ཡིད་ལ་ལྟོས་ཤིང། འཇིག་རྟེན་གྱི་བྱེད་པ་པོ་གཙོ་བོ་སེམས་ཙམ་ཡིན་པར་གསུངས། ཐིབས་པ་དུ་རེ། དེས་དྲག་པོ་དུ་བ། ཅེས་དང་ད་དེའི་རྒྱུ་མཚན་དང་པོ་དེ་ག་རེ་བཀོད་རེད་ཟེར་ན། ངས་འགྲེལ་བཤད་རྒྱག་གི་ཡིན་ད། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ། དེ་རེད་ད། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ། ད་འདི། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་རབ། ཨ་ནི་ཅི་ཀྱེ་ཏཱ། ཐེག་པ་ཆེ་ཆུང་ཀུན་ལ་ཡོངས་གྲགས་བདེ་རྒྱན། དྷམ་མ་པ་ད་ཟེར་ཡག་གི་དཔེ་ཆ་གཅིག་ཡོད་རེད་པ། ཆོས་ཀྱི་ཚིགས་སུ་བཅད་པ། འོ་འདི་ནང་ལ་ལུང་འདི་དྲངས་ཡོད། ཆོས་རྣམས་ཡིད་ཀྱི་རང་བཞིན། དེ་རེད། བྱས་ཙང་ལྟ་བསྒོམ་པ་ཞེས་དེ་གི་ག་རེ་གསུངས་ཡོད་རེད་ལབ་ན། ཆོས་ཟེར་ཡག་དེ། འདི་དགེ་བ་རེད། འདི་མི་དགེ་བ་རེད། འདི་དགེ་བའི་ཆོས་རེད་འདི་མི་དགེ་བའི་ཆོས་རེད། ཨོ་ཟེར་ཡ་གི་དགེ་བ་དང་སྡིག་པ་ཟེར་ཡ་གི་རིགས། ད་དེ་ནས་འདི་གཅིག་བྱས་ན་བདེ་བ་ཡོང་གི་རེད། འདི་གཅིག་བྱས་ན་སྡུག་བསྔལ་ཡོང་གི་རེད་ཟེར་ཡ་གི་བདེ་སྡུག་ཟེར་གྱི་ཡོད་པ་བྱས་ཙང་ཀ།

ཨ་ནི། བྱ་བ་འདི་ཞེས་བྱ་བ་དེ་ལས་ཀ་འདི་ཞེས་བྱ་བ་དེ་དགེ་བ་རེད། ལས་ཀ་འདི་ཞེས་བྱ་བ་དེ་སྡིག་པ་རེད་ཟེར་ཡ་འདི་ག་འདྲ་སེ་དབྱེ་བ་བྱས་ན་ད་དེ་རེད། དཔེར་ཆ་བཞག་པ་ཡིན་ན། དེ་ག་རེ་ཟ་གཙུག་ལག་ཁང་ད་ག་རང་ནང་ལ་ང་རང་ཚོ་ལྷ་ཁང་ད་ག་རང་ནང་ལ། ཨ་ནི། མི་གསུམ་ཡོང་བ་བྱས། མི་གཅིག་ཧོབ་ཏེ་ཡར་ཡོང། ཁོ་རང་གི་བསམ་བློ་ག་ཡེ་མ་བཏང་བ་བྱས་ནས་ཨ་ནི། ཕྱག་གསུམ་འཚལ་ན། ཕྱག་གསུམ་འཚལ་རེད་པ། ཕྱག་འཚལ་རེད་པ། མི་གཅིག་ཧོབ་ཏེ་སྒང་ལ་ཚུར་ཡོང། ཨ་ངའི་གཟུགས་པོ་འདི་ཡག་པོ་ཅིག་བཟོས་ན་མ་གཏོགས་འགྲིག་མི་འདུག་བྱས་ནས། གཞན་དག་བསམ་བློ་གང་ཡང་མ་བཏང་བ་བྱས་ངའི་གཟུགས་པོ་ཡག་པོ་ཡོད་བཟོ་ཡག་གི་ཆེད་དུ་ཡིན་ཟེར་ནས་ལུས་ལ་ཆགས་པའི་ཆགས་པ་གཅིག་དང་འདྲེས་ནས་ཕྱག་གསུམ་ཕྱག་ཅིག་ཕུལ། ད་མི་གཅིག་ཡར་བཅར་ཡོང། མ་ནམ་མཁའ་དང་མཉམ་པའི་སེམས་ཅན་སྙིང་རྗེ། དེའི་ཆེད་དུ་ལབ་ནས་ཕྱག་གསུམ་འཚལ་ན། ད། བསམ་བློ་དེ་མཐོང་མ་རེད་ང་ཚོ་སུ་གང་མཐོང་མ་རེད་པ། ད་གཟུགས་པོ་གི་ཐོག་ནས་མི་གསུམ་ག་ཡོང་ནས་ཕྱག་འཚལ་ལ། དེ་བཟོ་དུས་ཕྱག་འཚལ་བའི་བྱ་བ་གསུམ་འདུག་པ། མི་དང་པོས་འཚལ་བའི་ཕྱག། གཉིས་པས་འཚལ་བའི་ཕྱག། གསུམ་པས་འཚལ་བའི་ཕྱག་བྱ་བ་གསུམ་འདུག་པ། དེ་བྱ་བ་གསུམ་དེ། དགེ་བ་འདི་རེད་སྡིག་པ་འདི་རེད་མི། ལུང་མ་བསྟན་འདི་རེད་ཟེར་ནས་ག་འདྲ་སེ་དབྱེ་བ་བྱེད་རེད། བྱས་ཙང་ཀ། བྱ་བ་རང་གི་ངོ་བོའི་ཐོག་ནས། འདི་དགེ་བ་རེད་འདི་སྡིག་པ་རེད། འདི་བཟང་པོ་རེད་འདི་ངན་པ་རེད་ལབ་ཀྱི་ཡོད་པ། དེ་ཡིན་ཙང་སངས་རྒྱས་པའི་ལྟ་གྲུབ་ནང་ལ་སླེབས་ཡོང་དུས། བྱ་བ་དེ་དགེ་བ་དང་མི་དགེ་བ་དང་ལུང་མ་བསྟན་ཆགས་ཡ་དེ། བྱ་བ་དེ་ཀུན་ནས་སློང་མཁན་གྱི་ཀུན་སློང་ལ་རག་ལས་རེད་གསུང་གི་ཡོད་རེད། རེད་གསུང་བ། ཆ་ཚང་ཀུན་སློང་ལ་རག་ལས་ཀི་རེད་གསུང་གི་ཡོད་དུས་ད་ཀུན་སློང་བསམ་བློ་གཏོང་སྟངས་ནང་ལ། ད་ཁ་སང་ཞུས་པ་ནང་བཞིན་གཅིག་གི་ཐོག་ནས། བྱམས་པ་དང་སྙིང་རྗེ་གཅིག་གིས་ཀུན་ནས་བསླངས། ཨ་ནི་གཅིག། དེ་འདྲ་གི་ཐོག་ནས་ཕྱག་ཕུལ་བའི་བྱ་བ་ཡིན་ན་དགེ་བ་ཆགས་རེད། བྱམས་པ་བྱམས་པ་དང་སྙིང་རྗེ་སྟོབས་ཡར་སྐྱེ་ཡོང་དུས་ངོ་བོ་ཉིད་ཀྱི་དགེ་བ་ལབ་ཀྱི་ཡོད་པ། ངོ་བོ་ཉིད་ཀྱི་དགེ་བ་འདི་གི་ཤུགས་རྐྱེན་གྱི་ཐོག་ནས་ལུས་ཀྱིས་ཕྱག་འཚལ་བ་ཡིན་དུས་ཕྱག་འཚལ་བའི་བྱ་བ་དེ་ཀུན་སློང་གི་སྟོབས་ཀྱིས་དགེ་བ་ཆགས་སོང་བ།

དེ་འདྲ་ཡིན་ཙང། བྱ་བ་གསུམ་པོ་འདི་དགེ་བ་རེད་སྡིག་པ་རེད་ལུང་མ་བསྟན་རེད་ཀྱི་དབྱེ་བ་དེ། བྱ་བ་འདི་ཀུན་ནས་སློང་བྱེད་ཀྱི་ཀུན་སློང་ལ་དགེ་བ་སླེབས་འདུག་དགེ་བའི་སེམས་བྱུང་སླེབས་འདུག་མི་དགེ་བའི་སེམས་བྱུང་སླེབས་འདུག་ལུང་མ་བསྟན་གྱི་སེམས་བྱུང་སླེབས་འདུག་ད་འདིའི་སྒང་ནས་འགྲོ་དགོས་པ་རེད། དེ་འདྲ་ཡིན་པ་ཡིན་ཙང། དགེ་བ་དང་སྡིག་པ་ཟེར་ཡག་དེ་ཚོ་བདེ་སྡུག་ཟེར་ཡག་འདི་དགེ་བ་དང་སྡིག་པ་ལ་བརྟེན་ནས་བྱུང་རེད། དགེ་སྡིག་ཟེར་ཡ་དེ་ནང་གི་བསམ་བློའི་ཐོག་ནས་ཨ་ནི་བཞག་དགོས་རེད། ཕྱི་ལོགས་ཀྱི་བྱ་བ་རང་གི་ཐོག་ནས་བཞག་ཡ་ཁག་པོ་རེད། ཀུན་སློང་གི་བསམ་བློའི་འཁྱེར་སྟངས་ལ་བལྟས་ནས་བཞག་དགོས་རེད། དེ་འདྲ་ཡིན་ཙང་ཆོས་རྣམས་ཡིད་ཀྱི་རང་བཞིན། ཡིད་ཟེར། ཡིད། ཆོས་ན་དགེ་བའི་ཆོས་རེད་མི་དགེ་བའི་ཆོས་རེད་ཟེར་ཡ་དེ། བསམ་བློ། ཡིད། ཡིད་ཀྱི་ཀུན་སློང། ཀུན་སློང་གི་བསམ་བློ་ལ་ལྟོས་པ་རེད། ཀུན་སློང་གི་རང་བཞིན་གྱིས་ཀུན་སློང་བཟང་ངན་གྱི་རང་བཞིན་ལ་བལྟས་ནས་ཨ་ནི་བྱ་བ་དེ་དགེ་སྡིག་ཆགས་པ་རེད། གཅིག་འགྲིག་སོང་བས། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་དེ་རེད། འདི་ལ་མ་ཅུང་ཟད་གསལ་རུ་བཏང་ཡག་ལ་ཨ་ནི་རྗེ་རིན་པོ་ཆེ་གིས་བསམ་པ་བཟང་ན་ས་དང་ལམ་ཡང་བཟང། བསམ་པ་ངན་ན་ས་དང་ལམ་ཡང་ངན། ཐམས་ཅད་བསམ་པ་དག་ལ་རག་ལས་པས་འདི་གསུངས་རེད།

རེད་བ། ཇི་ལྟར་འདི་འདྲའི་ཡིན་པ་ཡིན་ཙང། བསམ་པ་དུག་གསུམ་ཉོན་མོངས་ལ་བརྟེན་ནས་བྱུང་བའི་བྱ་བ་དེ་སྡིག་པ་རེད། བསམ་པ་བྱམས་སྙིང་རྗེ་ཕན་སེམས་དེ་འདྲ་ལ་བརྟེན་ནས་སྐྱེ་བའི་བྱ་བ་དེ་དགེ་བ་རེད། འོ་བྱས་ཙང་དགེ་སྡིག་གི་དབྱེ་བ་དགེ་སྡིག་གི་ཆོས་ཀྱི་དབྱེ་བ་དེ་བསམ་བློ་ལ་ལྟོས་ནས་བཞག་སོང་བ། འོ་ད་འདི་ལྟ་གྲུབ་ཐོག་ནས་འདུག་ཟེར་འགྲེལ་བཤད་རྒྱག་དགོས་པ་རེད་འདི་འདྲའི་ཡིན་པ་ཡིན་ཙང། ཆོས་རྣམས་ཡིད་ཀྱི་རང་བཞིན་ཏེ་གཅིག་བྱས་ནས། ད་འདིའི་གཞུག་གུ་དེ་ལ། བྱེད་པ་པོ་ནི་སེམས་ཙམ་ཡིན་པར་འདོད་ད་ནག་པོ་ཞི་བོ་ཞིག་གསུངས་བྱུང་ད། ད་འདི་ག་རེ་ཟེར་གྱི་ཡོད་རེད་ལབ་པ་ཡིན་ན། རྣམ་གཞག་རྒྱུན་དུ་ནས་ཨ་ལེ་རྙེད་ལ་ངས་ཁྱེད་རང་ཚོ་ལ་ཡང་ཉམས་མྱོང་དང་འབྲེལ་ནས་ཅིག་ཞུས་པ་ཡིན་ན། དེ་ཡང་དཔལ་ཏོ་ཁོ་ར་ཁུ་ཏོ་ཁོ་ར་ར་སྤྲོད་ཐུབ་པ་ཅིག་ཞུས་པ་ཡིན་ན། ཁྱེད་རང་ཚོ་ཚང་མ་ང་ཡིན་ན་ཡང་འདྲ་ཁྱེད་རང་ཚོ་ཡིན་ན་འདྲ་ང་རང་ཚོ་ཚང་མ་ཚོགས་ཁང་འདིའི་ནང་ལ་ད་ལྟ་སླེབས་བྱས་ཆོས་ཉན་བཤད་མཁན་གྱིས་བཤད་ཉན་མཁན་གྱིས་ཉན་བྱས་སླེབས་ཡོང་འདུག་སླེབས་འདུག་བ། ད་དྲི་བ་ཞིག་བཏང་གི་ཡིན་ད་ཁྱེད་རང་ཚོ་འདིར་སླེབས་ནས་གདན་སྒང་ལ་འདུག་བསྡད་འདུག་བ། ཁྱེད་རང་ཚོ་གཟུགས་པོ་ཡོངས་རྫོགས་འདིར་ཚུར་སླེབས་ནས་གདན་སྒང་བསྡད་འདུག་བ། དེ་ཚོ་སུས་ཁྲིད་ཡོང་སོང།

བྱས་ཙང་ང་འདི་ཡོང་དུས། རང་ཉིད་ཀྱིས་འགྲོ་དོན་གླིང་གསར་གྱི་ལྷ་ཁང་ནང་ལ་འགྲོ་བའི་བྱ་བ་འདི། བྱེད་མཁན་གྱི་བྱེད་པ་པོ་བྱེད་དུ་བཅུག་མཁན་སུ་རེད་དོ་ཟེར་དུས་སེམས་དེ་རེད་དོ། རེད་དོ། བྱེད་པ་པོ་སེམས། གཅིག་འགྲིག་སོང་བས། ད་དེ་ནང་བཞིན་གྱི་ཉི་མ་གཅིག་གི་ནང་ལ་ལུས་ཀྱི་བྱ་བ་འདྲ་མི་འདྲ། ངག་གི་བྱ་བ་འདྲ་མི་འདྲ་བྱེད་ཀྱི་རེད། བྱེད་མཁན་དེ་ཡང་ཡར་ཡར་ཡར་གཏུགས་ན་སེམས་ཀྱིས་བྱེད་བཅུག་གི་འདུག་བ། རེད་པ། དེ་ནང་བཞིན་གྱི་ཉི་མ་གཅིག་གི་ནང་ལ་དགེ་བའི་བྱ་བ། སུས་བྱེད་བཅུག་གི་འདུག་སེམས་ཀྱི་ནང་ལ་བསམ་པ་བཟང་པོ་དེ་གིས་བྱེད་བཅུག་གི་འདུག་ཨ། མི་དགེ་བའི་བྱ་བ་དེ་སུས་བྱེད་བཅུག་གི་འདུག་སེམས་ཀྱི་ནང་ལ་བསམ་པ་ངན་པ་དེ་གིས་བྱེད་བཅུག་གི་འདུག་ཨ། བྱས་ན་བྱེད་པ་པོ་སེམས་རེད་སོང་ཨ། ད་འདི་ཉི་མ་གཅིག་བརྩིས་བདུན་ཕྲག་གཅིག་ཟླ་བ་གཅིག་ལོ་གཅིག་བརྩིས་དེ་འདྲས་བྱས་ནས་ད་ང་ཚོ། སོ་སོའི་མི་ཚེའི་ནང་གི་བྱ་བ་འདི་སྐད་དེ་ག་འདྲས་བྱུང་རེད་ལབ་ན།

སྐྱེ་བ་སྔོན་མ། འགྲོ་བ་མི་ལ་སྐྱེ་ཡག་གི་ལས་ཅིག་རང་གིས་བསགས་མེད་ན། འགྲོ་བ་མི་ལ་སྐྱེ་ཐུབ་མ་རེད་པ། རེད་པ། བྱས་ཙང་འགྲོ་བ་མི་ལ་སྐྱེ་ཡག་གི་ལས་ཅིག་བསགས་ནས་བྱུང་རེད། ལས་དེ་སུས་བསགས་རེད་ལབ་ན། ཡང་ལས་དེ། སོ་སོ་གིས་བསམ་བློ་ཞིག་བཏང་ནས་ལས་དེ་བསགས་རེད་པ། དེ་འདྲ་ཡིན་པ་ཡིན་དུས་ཙམ་པ། རང་ཉིད་འཁོར་བ་ལ་སྐྱེ་བ་དེའང་སེམས་ཀྱི་ཐོག་ནས་བྱེད་པ་པོ་སེམས་ཀྱི་ཐོག་ནས་བྱུང་བ་རེད། ད་རང་ཉིད་འཁོར་བ་ལ་སྐྱེ་བ་གནས་པ་འཆི་བ་སྐྱེ་རྒ་ན་འཆི་ཚང་མ་བྱེད་པ་པོ་འདི་རེད་ད་དེ་ནང་བཞིན་བྱས་ནས་ད་གཏིང་ཟབ་པོ་གཏོང་གི་ཡིན་ད་དགོངས་པ་ཡག་པོ་བཞེས་ཨ་ད་ང་ཟེར་མཁན་འདི་འདི་ལ་འཁོར་བ་ལ་སྐྱེ་བ་ལེན་ཡག་འདི་བྱེད་པ་པོ་སེམས་རང་གི་སེམས་ཀྱིས་བྱས་སོང་ཨ་ད་མར་ཅིག་སླེབས་ཡོང་དུས་ཙམ་པ་སོ་སོ་ང་ལ་བསྡད་ས་ཅིག་དགོས་ཡོད་ཟེར་དུས་ཁང་པ་ཅིག་བཟོ་དགོས་པ་རེད། ཁང་པ་དེ་བཟོ་དགོས་རེད་པ། ད་ཁང་པ་དེ་བཟོས་ཡོང་དུས་དེ་ཁང་པ་དེ་སུས་བཟོས་རེད་ལབ་ན། ངས་བཟོས་ཡིན་ཡང་ན་ང་ཚོས་བཟོས་ཡིན་ལབ་ཀྱི་རེད་པ། ད་ང་ཚོས་བཟོས་རེད་ལབ་དུས་ཙམ་པ་ཨ་ནི་ཁྱེད་རང་ཚོ་གིས་དེ་ག་འདྲ་བྱས་ནས་བཟོས་པ་ཟེར་དུས་ཨ་ནི་བསམ་བློ་ནང་ལ་ཁང་པ་བཟོ་དགོས་བསམ་སོང་ཟེར་ནས་སེམས་ཀྱིས་ཁང་པ་བཟོ་རུ་བཅུག་འདུག་བ། བཟོ་རུ་བཅུག་འདུག། དེ་དུས། སོ་སོའི་བསྡད་ས་གི་ཁང་པ་འདི་ཡང་སེམས་ཀྱིས་བཟོས་རེད། ད་མི་གཅིག་གིས་སོ་སོའི་སྐྱེ་བ་དང་སོ་སོའི་གནས་ས་གི་ཁང་པ་འདི་སོ་སོའི་སེམས་ཀྱིས་བཟོས་ན། འཛམ་བུ་གླིང་འདིའི་ནང་ན་ཡོད་བསྡད་མཁན་གྱི་མི་ཚང་མ་རང་རང་སོ་སོ་དང་རང་རང་སོ་སོའི་བསྡད་ས་དེ་རང་རང་སོ་སོའི་སེམས་ཀྱིས་བྱས་རེད་པ། བྱས་རེད་གསལ་པོ་རེད་སོང་ཨ། ད་འདི་སྒང་ལ་ད་གཏིང་རིང་རུ་བཏང་ཡོང་དུས་ང་འགྲིག་སོང། ང་ཚོ་འགྲིག་སོང་ད་ང་ཚོ་གི་བསྡད་ས་གི་ཁང་པ་འགྲིག་སོང་ཨ་རེད་པ། ད་ཁང་པ་འདི་ཡོད་ས་གི་འཛམ་བུ་གླིང་ཟེར་གྱི་འདུག་ཨ། འཇིག་རྟེན་གྱི་ཁམས་ཟེར་གྱི་འདུག་ཨ། དེ་ག་འདྲས་སེ་བྱུང་འདུག་ཨ། ཁང་པ་དེ་ཡོད་ས་གི་འཛམ་བུ་གླིང་འཇིག་རྟེན་གྱི་ཁམས་ཟེར་ཡག་དེ་ག་འདྲས་བྱས་བྱུང་རེད་དེ་རེད། བྱས་ཙང་ད་འདི་ཁ་ཐུག་སླེབས་ཡོང་དུས་ཁ་ཤས་ཀྱིས་འཇིག་རྟེན་བཀོད་པ་པོ་དཀོན་མཆོག་གིས་བཟོས་རེད་ལབ་པ་འཛམ་བུ་གླིང་འདི་རེད་པ་སུས་བཟོས་རེད་ཟེར་དུས་དཀོན་མཆོག་གིས་བཟོས་རེད་ཟེར་ལབ་པ་རེད།

ཁྱེད་རང་སྐྱེ་བ་ལེན་ནས་ལོ་བརྒྱད་ཅུ་བསྡད་ན་ལོ་བརྒྱད་ཅུ་རིང་ག་ཁྱེད་རང་གིས་བེད་སྤྱོད་བྱེད་ཡ་གི་འཛམ་གླིང་གི་ཆ་ཤས་ཅིག་ཡོད་པ་འདི་ཁྱེད་རང་གི་ཨ་ནི་ལས་ཀྱི་དབང་གིས་བྱུང་བ་རེད་དེ་ནང་བཞིན་མི་གཞན་དག་གིས་ལོངས་སྤྱོད་ཡ་གི་དེ་དེ་དེ་འདུག་ལ་དེ་འཛམ་བུ་གླིང་གི་ཨ་ནི་འཛམ་བུ་གླིང་འདི་འཛམ་བུ་གླིང་འདི་ནང་ལ་ཡོད་པའི་གང་ཟག་གི། ཨ་ནི་འཛམ་བུ་གླིང་དེ་འདྲས་ཅིག་ཆགས་ཡག་གི་ལས་ཅིག་བསགས་ནས་ཨ་ནི་གྲུབ་པ་རེད་དེ་བཞིན་རེད། དེ་འདྲས་ཡིན་ཙང་ལས་གསོག་མཁན་དེ་ཡང་སེམས་དང་འབྲེལ་བ་ཡོད་པ་ཡིན་ཙང་སེམས་ལ་བརྟེན་ནས་བྱུང་བ་རེད་དེ་འདྲས་ཡིན་ཙང་ད་ལྟ་འདི་ལ་བྱས་པ་པོ་ནི་སེམས་ཙམ་ཡིན་པར་འདོད་ཟེར་ཡག་དེ་འཇིག་རྟེན་གྱི་སྣོད་དང་བཅུད་ཆ་ཚང་རང་དེ་གི་ཚང་མ་རྟེན་འབྱུང་རེད་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བ་རེད། དེ་འདྲས་ཀྱི་རྒྱུ་དང་རྐྱེན་ལ་བརྟེན་ནས་བྱུང་བཞིན་པའི་རྒྱུ་རྐྱེན་གྱི་ནང་ལ། སེམས་ཡིན་མཁན་སེམས་མ་ཡིན་མཁན་གཉིས་ཡོད་རེད་དེ། རྒྱུ་རྐྱེན་གྱི་གཙོ་བོ་ཐུག་ས་དེ་སེམས་ལ་ཐུག་གི་ཡོད་རེད། རྒྱུ་རྐྱེན་གྱི་གཙོ་བོ་དེ་སེམས་ལ་ཐུག་གི་ཡོད་པ་ཡིན་ཙང། འཛམ་གླིང་འདི། འཇིག་རྟེན་གྱི་ཁམས་འདི་བྱེད་པའི་བྱེད་པ་པོ་དེ། ཨ་ནི། ཅེས་ཀྱི། ཡེ་ཤུའི་ཆོས་ནས་བཤད་པའི Creator Creator ཟེར God། ཨཱ་ནི་ཡ། ཁ་ཆེའི་ཆོས་ནས་བཤད་པའི་ཨཱ་ལ། ཧིན་རྡུའི་ཆོས་ནས་བཤད་པའི་ཨིཤ་ཝར། གང་ལྟར། སྣོད། འཛམ་གླིང་གི་སྣོད་བཅུད་བཟོ་མཁན་གྱི། སྐྱེས་བུ་ཞིག། རྟག་པ་རང་བྱུང་གི་ཚད་མའི་སྐྱེས་བུ། འཇིག་རྟེན་བཀོད་པ་པོ་ཟེར་མཁན་གྱི་སྐྱེས་བུ་ཞིག་ཡོད་མ་རེད། འོ་ན་འཛམ་བུ་གླིང་འདི། ཡོད་ནི་ཡོད་རེད་ག་རེད་ཟེར་ན་བརྟེན་ནས་བྱུང་བ་རེད། བརྟེན་ནས་བྱུང་བ་ཡིན་ཙང་རྟེན་འབྱུང་དེ་གི་རྒྱུ་རྐྱེན་རྩད་གཅོད་བྱེད་ཡོང་དུས་ཕྱི་དང་ནང་གི་རྒྱུ་རྐྱེན་གཉིས་ཡོད་རེད་དེ་གཙོ་བོ་དེ་ཨ་ནི་ནང་གི་རྒྱུ་རྐྱེན་བྱེད་པ་པོ་སེམས་རེད། དེ་འདྲ་ཡིན་པ་ཡིན་ཙང་སྣོད་བཅུད་ཐམས་ཅད་བྱེད་པ་པོ་སེམས་ལ་བརྟེན་ནས་བྱུང་བ་ཙམ་རེད། འཇིག་རྟེན་བཀོད་པ་པོས་བཟོས་པ་མ་རེད་ཟེར་ཧ་གོ་ཡ་དོན་དག་ལ་བྱེད་པ་པོ་ནི་སེམས་ཙམ་ཟེར་ཙམ་སྒྲ་དེ་བཅུག། བྱེད་པ་པོ་ནི་སེམས་ཙམ་རེད་ཟེར་དུས་སེམས་རེད་སེམས་ལས་གཞན་པའི་རྒྱུ་གཞན་མ་རེད་ལ་གོ་དགོས་མ་རེད། བྱེད་པ་པོ་གཙོ་བོ་དེ་སེམས་རེད་སེམས་ལས་གཞན་པའི་འཇིག་རྟེན་བཀོད་པ་པོ་གི་བྱས་པ་མ་རེད་འདི་ལ་གོ་དགོས་ཙམ་སྒྲ་དེ་དེ་སོང་བས། ཅིག་འགྲིག་སོང་བ། བྱས་ཙང་འདི་ཟེར་དུས་ནང་པའི་ལྟ་གྲུབ་དང་འབྲེལ་ནས་སླེབས་ཡོང་གི་འདུག་ཨ། བྱས་ཙང་འདི་ཡིན་པས་ཅིག་འགྲིག། ཁྱེད་རང་ཚོ་ཁྱོད་ཨ། བྱེད་པ་པོ་ནི་སེམས་ཙམ་ཡིན་པར་འདོད་ཟེར་དུས་ག་རེ་ཟེར་གི་འདུག། འཇིག་རྟེན་གྱི་བྱེད་པ་པོ་དེ་ནི་གཙོ་བོ་སེམས་རེད། སེམས་ཙམ་རེད་ཟེར་དུས་ཙམ་སྒྲ་གིས་ག་རེ་བཅད་འཇིག་རྟེན་བཀོད་པ་པོས་བཟོས་པ་མ་རེད། འོ་ད་དེ་རེད། བྱེད་པ་པོ་ནི་སེམས་ཙམ་ཡིན་པར་འདོད་ཅེས་པས། བདེ་སྡུག་བླང་དོར་བཟང་ངན་གྱི་ཆོས་ཀུན་ཡིད་ལ་ལྟོས་ཤིང། འཇིག་རྟེན་གྱི་བྱེད་པ་པོ་གཙོ་བོ་ཟེར་སོང་བ་ནས་འཇིག་རྟེན་གྱི་བྱེད་པ་པོ་གཙོ་བོ་སེམས་ཙམ་ཡིན་པར་གསུངས། འོ་ད་དེ་བྱས་ད་འདི་གནད་འགག་གཅིག་ཡོད་དེ་ཡིན་དུས་ད་སེམས་གལ་ཆེན་པོ་ཡིན་པ་འདི་གནད་འགག་གཅིག་དེ་རེད་འདུག་བ། འོ་ད་དེ་གཅིག་བྱས།